ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་དེ་དེ་རེད། རྒྱ་ནག་དམར་ཕྱོགས་གཞུང་གིས་གཞོན་སྐྱེས་ཚོར་ལོ་རྒྱུས་ཀྱི་ཕུགས་བསམ་བཅངས་ནས། རྒྱལ་ཁབ་ཀྱི་འཛུགས་སྐྲུན་པ་ཞིག་བྱེད་དགོས་པའི་འབོད་སྐུལ་བྱེད་ཀྱི་ཡོད་ན་ཡང། དེང་སྐབས་རྒྱ་ནག་ནང་གི་གཞོན་སྐྱེས་མང་པོ་ཞིག་གིས་འགྲན་རྩོད་ཆེ་བའི་ཁྲོམ་རའི་ཐོག་ནས་མར་ཐོན་ཏེ། འཚོ་བ་སྟབས་བདེ་དང་ལྷོད་ལྷོད་ཞིག་སྐྱེལ་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་རེད། བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་རྒྱ་ནག་གི་གཞོན་སྐྱེས་ཀྱི་བསམ་བློའི་གཏོང་ཕྱོགས་དང་ཁོང་ཚོས་མ་འོངས་པར་ག་འདྲ་བྱེད་ཡོང་བསམ་བསམ་གྱི་ཚོད་དཔག་བྱས་འབྱོར་བ་འདིའི་སྐོར་ལ་ཡང་ང་རང་སྒེར་གྱི་ངོས་ནས་བཤད་པ་ཡིན་ནའི་བསམ་ཚུལ་མ་འདྲ་བ་ཅིག་འགྱུར་ལྡོག་རེ་ཅིག་ཁ་ཤས་ཕྱིན་སོང། སྐད་ཆ་དྲང་པོ་བྱས་པ་ཡིན་ན་ད་ང་རང་དེ་དུས་སྐབས་དེར་ལོ་ཆུང་ཆུང་རེད་རྒྱ་ནག་ཟླ་བ་བླ་བྲག་ཆེན་ལས་ཀ་བྱེད་ཀྱི་དེ་དུས་རྒྱ་མི་གཞོན་སྐྱེས་མང་པོ་ཅིག་དང་ཨ་ནེ་ཐུག་འཕྲད་བྱེད་ཡ་དང་འབྲེལ་བ་བྱེད་ཡ་གོ་སྐབས་བྱུང། དེ་བྱུང་བའི་སྐབས་དེ། མ་ཚང་ང་ཚོའི་ཅིག་རིག་གཞུང་དང་ལོ་རྒྱུས་དང་དེ་ཚོ་རྒྱབ་ལྗོངས་དེ་ཚོ་སྦད་དེ་ལོགས་ཀ་ཡིན་དུས་ང་ཚོ་དང་ད་སྦད་དེ་ལོགས་ཀ་རེད་ཤག་དེ་ལ་ཡིན་ནའི། རྒྱ་མི་ལོ་ཆུང་ཆུང་དེ་ཚོའི་ནང་ལོགས་ལ་ཡང་གཞུང་གི་བྱེད་སྟངས་ཡིན་ནའི་རེད་ལྷག་པར་དུ་ད་རྒྱ་ནག་དམར་ཕྱོགས་ཀྱི་འདས་པའི་ལོ་སུམ་ཅུ་བཞི་བཅུ་ཙམ་ནང་ལོགས་ལ་བྱས་པའི་ལས་ཀ་དེ་ཚོ་ལ་ཡང་ངོས་འཛིན་བྱེད་སྟངས་དང་ཨང་རྒྱ་ནག་རྒྱལ་ཁབ་དེ་ག་འདྲ་ཅིག་ཆགས་ཡག་གི་རེ་བ་ག་འདྲ་ཅིག་ཡོད་མེད་སྐོར་སོགས་ལ་ཡང་བསམ་བློ་གཏོང་ཕྱོགས་དེ་ཚོ་བདེ་མོ་ཏོག་ཙམ་བསམ་བློ། གུ་ཡངས་པོ་ཡོད་མཁན་དེ་མང་པོ་ཞེ་པོ་ཅིག་འདུག་འདི་འདྲས་སོང་ཙང་ང་འདི་སྐབས་དེ་འདྲས་བསམ་གི་ཡོད། གལ་སྲིད་ད་རྒྱ་ནག་གི་མི་ཐོག་རྒན་པ་དེ་གའི་དེ་ག་ལེ་ག་ལེ་རྫོགས་ཕྱིན་ལོ་ཆུང་ཆུང་དེ་གའི་དེ་ཁོང་ཚོས་ད་འཛིན་སྐྱོང་བྱེད་ཡག་དང་རྒྱལ་ཁབ་དེ་སྐྱོང་ཡག་གི་དུས་ཚོད་དེ་སླེབས་དུས་ད་གང་འདྲས་བྱས་ནས་གང་ལྟར་ཏོག་ཙམ་དྲག་འགྲོ་བ་བསམ་བསམ་ཅིག་འདི་འདྲས་ཀྱི་བསམ་བློ་དེ་ཤུགས་ཆེན་པོ་བྱུང་མྱོང། ད་ཡིན་ནའི་ལས་རྗེས་ལ་ཡང། ཁོང་ཚོས་དངོས་གནས་འཛིན་སྐྱོང་བྱས་པའི་སྐབས་དེ་དང་དེའི་ལྡོག་ཕྱོགས་རེད་ཞེས་དང་ཨ་ནི་ལྷག་པར་དུ་འདས་པའི་ལོ་ཉི་ཤུ་ནང་ལ་རྒྱ་ནག་གི་དཔལ་འབྱོར་ཏོག་ཙམ་ཡར་རྒྱས་ཕྱིན་བྱས་འདུག་པ་མ་ཚང་རྒྱ་ནག་ནང་ལོགས་གི་གཞོན་སྐྱེས་མི་ཐོག་གསར་པ་དེ་གས་ད་ང་ཚོས་བྱས་བྱས་གི་ཞིག་མི་འདུག་ད་དུར་ད་ཁོང་ཚོ་དེ་གས་དེ་སློབ་སྦྱོང་བྱེད་ཡག་གོ་སྐབས་ང་ཚོ་དང་མ་འདྲ་བ་ཞེ་དྲག་ཡར་ཕྱིན་ཡོད་རེད་སློབ་སྦྱོང་དངོས་གནས་ཆུ་ཚད་དེ་ཚོ་ཞེ་དྲག་ཡར་ཕྱིན་ཤག་དབྱིན་ཇི་ཤེས་མཁན་མང་ཡོད་རེད་ཕྱི་ལོགས་འགྲོ་ཡ་གོ་སྐབས་དེ་དེ་བས་བཤད་མ་དགོས་རེད་དབྱིན་ཇི་དང་འདྲ་ཤེས་ཀྱི་མེད་པ་ཡིན་ནའི་ཕྱི་ལོགས་འགྲོ་གི་མེད་པ་ཡིན་ནའི་རྒྱ་ནག་ཁོ་རའི་ནང་ལོགས་ལ་རྒྱ་ཡིག་གི་ཐོག་ལ་ཡང་ཀློག་ཡག་གི་ཨ་ནི་དེབ་དང་ཅིག་རྩོམ་དང་ཅིག་གསར་འགྱུར་བ་དེ་ཚོ་ཚང་མ་ད་སྔ་མོ་དང་བསྡུར་བའི་དུས་གནམ་ས་གོ་འཛོལ་བསྡད་ཡོད་རེད་ད་ཡིན་ནའི་ལས་རྒྱ་མི་དེ་གས་དེ་དེ་གས་ཀློག་དེ་གས་དེ་ཉམས་མྱོང་དེ་གས་བསགས་བྱས་ཡིན་བསམ་བློ་གུ་ཡངས་ཡངས་དང་རྒྱ་ཆེར་ཆེར་འགྲོ་རྒྱུའི་ཚབ་ལ་ཡང་དེ་གས་དེ་ནི་བུ་ཟུག་དོག་དོག་དང་ཨེ་ངར་ས་ནང་མར་འཛུལ་བྱས་སྡུག་རུ་སྡུག་རུ་འགྲོ་གི་འདུག་ཨང་དེ་འདྲ་དེ་ཅིག་གི་ཚོར་བ་འདི་ཤུགས་ཆེན་པོ་ཞིག་བྱུང། ད་ཡིན་ནའི་ལས་འདས་པའི་ལོ་གཅིག་གཉིས་ཤིག་ནང་ཡང་འདི་ལ་འགྱུར་ལྡོག་ཏོག་ཙམ་ཕྱིན་སོང་ལྷག་པར་དུ་ཟླ་ཉིན་ལོའི་ཏོག་དབྱིབས་ནད་དུག་གི་དམ་དྲག་ཐོག་གི་ག་འདྲས་ཤོག་བུ་དཀར་པོའི་ངོ་རྒོལ་ཟེར་བྱུང་སོང་ང་འདི་བྱུང་པའི་སྐབས་དེ་ལོ་ཆུང་ངུ་དེ་གའི་མཐོང་དུས་ཙམ་པ་དངོས་གནས་ད་ཡང་ང་དེ་སྐད་གྲགས་འདྲ་བ་ལ་ཡ་རྒྱ་ནག་ནང་ལོགས་ཐོན་པའི་རྒྱ་མི་གཞོན་སྐྱེས་དེ་གའི་དེ་འབྲེལ་ཡོད་མཁན་བྱས་སུ་ལ་རྗེས་ལ་ཡ་ཁོང་ཚོ་ལ་ཡ་སྐད་ཆ་འདྲི་རྒྱུ་འདི་གདོད་པ་རྩོམ་དང་འདི་འདྲས་མང་པོ་ཞིག་ངས་བལྟ་ཡ་བྱུང། བལྟས་པའི་སྐབས་དེ་སྐད་བཤད་སྟངས་དེ་ཚོ་བལྟ་དུས་དངོས་གནས་འདས་པའི་ལོ་མང་པོ་གཅིག་ནང་ལོགས་ལ་ཡང་རྒྱ་ནག་ལ་འགྱུར་ལྡོག་ཞེ་པོ་ཕྱིན་ཡོད་རེད་ལ་འགྱུར་ལྡོག་ཕྱིན་པའི་འབྲས་བུ་ཐོན་ཤག་བསམ་བསམ་བྱེད་ཀྱི་རྒྱ་ནག་གཞོན་སྐྱེས་ཚོ་ལ་ཡང་གཅིག་ང་རང་མཐོང་ཚུལ་དེ་འགྱུར་ལྡོག་རེད་ཅེས་ག་ཚོད་ཆེན་པོ་ཕྱིན་སོང་ད་དངོས་གནས་བྱས་ན་ད་ཕལ་ཆེར་རྒྱ་ནག་ནང་ལོགས་ཀྱི་གཞོན་སྐྱེས་ཚོ་ཚོ་ལ་ཡང་འགྱུར་ལྡོག་ཕྱིན་པ་ཡིན་རེད་བསམ་གྱི་མི་འདུག་གལ་ཆེ་ཤོས་དེ་ཡིན་ན་ང་ཚོ་སོ་སོས་ལྟ་མཁན་ཚོས་ལྟ་སྟངས་འདི་མ་འགྲིག་པ་རེད་བསམ་པ་འདུག་རྒྱ་ནག་ལྟ་བུའི་སྤྱི་ཚོགས་དེ་ཚོའི་ནང་ལོགས་ལ་ཡ་རྒྱ་ནག་གཞུང་དང་ཕྱོགས་བྱས་བྱས་རྒྱ་ནག་གཞུང་གིས་བཤད་པ་ནང་བཞིན་ཅིག་བསྐྱར་ཟློས་བྱས་ཡ་དེ་དང་ད་ག་ནང་བཞིན་ཡིན་ན་རྒྱ་མི་མི་རིགས་ལུགས་བཤད་དེ་ཡིན་ན་ད་བཤད་ས་ཡོད་རེད་བཤད་བདེ་པོ་ཡོད་རེད་བཤད་ན་ཕན་ཐོགས་ཡོང་གི་ཡོད་ཅེས་པ་ཁོ་རང་ཚོའི་སྒེར་གྱི་ཁེ་ཕན་ངོས་ནས་བཤད་པ་ཡིན་ན་དེ་འདྲས་སོང་ཙང་དེ་འདྲས་བཤད་མཁན་དེ་གི་ནི་མ་དོན་གྱི་རེད་བསམ་པ་འདུག་ད་ཅིག་མི་དེང་གི་སེམས་ནང་ལོགས་ལ་ཡང་བསམ་ཚུལ་གཞན་པ་ཡོད་མཁན་འབྱོར་བ་དེ་གཉིས་ནི་གཅིག་ཅན་གྲངས་ཀ་དེ་དེ་ལས་མང་ཡོད་ཀྱི་རེད་ཁོ་ཚོས་བཤད་མ་ནུས་བྱས་བཤད་ས་མེད་པ་བྱས་བསྡད་ཡོད་རེད་བསམ་འདུག་ཨ་ནི་དམིགས་བསལ་གྱི་དུས་ཚོད་དང་དེ་འདྲའི་འོག་ལ་ཡང་ད་ཟླ་ཉིན་དཔེར་ཆ་བཞག་ན་ཏོག་དབྱིབས་ནད་དུག་དམ་དྲག་བྱས་མི་ཚང་མ་འུ་ཞེ་པོ་ཐུག་མཐའ་མ་དེ་འུ་ཐུག་གིས་ཨ་ནི་མར་དོན་བྱས་ངོ་རྒོལ་བྱས་གོ་མ་ཁྱེད་རང་གི་ཁྱི་དུས་ཨ་ནི་གཞི་ནས་ད་ཁོང་ཚོ་མི་འདིའི་ཕྲད་དེ་ཡ་མི་ཁོ་ར་འགྱུར་ལྡོག་ཕྱིན་མ་རེད་མི་ཁོ་ར་རིག་རིག་ལོག་ག་བྱས་བྱས་ཁོང་ཚོའི་ཕྲད་དེ་མར་དོན་བྱས་ཡིན་ན་ཨ་ནེ་ཁོང་ཚོས་སྐད་བཤད་དེ་འགོ་འཛུགས་བྱས་ང་ཚོ་ཡིན་ན་ད་ཐུགས་འཛུལ་གསར་པ་འབྱུང་དགོས་རེད་བསམ་གི་འདུག་བྱས་བྱས་ད་གང་ལྟར་ད་རིང་ང་ནས་ངོ་སྤྲོད་ཞུ་ཡ་དེ་ཡིན་ན་ད་རྒྱ་ནག་ནང་ལོགས་ཀྱི་གཞོན་སྐྱེས་དེ་ཚོའི་སྐོར་གྱི་སྣང་ཚུལ་གསར་པ་ཅིག་ཡིན་ད་སྣང་ཚུལ་གསར་པ་ཟེར་ནའི་ཁོ་གསར་པ་ཞེ་དྲག་གང་ཡང་མ་རེད་ལ་ཕལ་ཆེར་ང་ཚོའི་རླུང་འཕྲིན་གསན་མཁན་ཚོས་མང་ཆེ་བ་གསན་ཡོད་རེད་ངས་དཔྱད་ཞིབ་ལས་རིམ་ནང་ལོགས་ལས་བྱུས་ཤིག་དེའི་སྐོར་ལ་ཡ་དེ་སྔོན་ལ་ཡ་ཐེངས་མ་གཅིག་གི་ངོ་སྤྲོད་ཞུས་མྱོང། དེ་ག་རེ་རེད་ཟེར་ན་ད་རེས་ཀྱི་རྒྱ་ནག་ནང་ལོགས་ཀྱི་གཞོན་སྐྱེས་མང་པོ་ཞེ་པོ་ཅིག་གིས་ད་གཞུང་གི་དོ་བ་སྤྱི་བཏང་གི་འབོད་སྐུལ་ནང་བཞིན་བྱས་བྱས་སློབ་སྦྱོང་ཡག་པོ་བྱས་ལས་ཀ་ཧུར་ཐག་འབད་ཐག་བྱས་འགྲན་རྩོད་བྱས་ཚན་རིག་གསར་གཏོད་བྱས་ཅིག་ས་གཅིག་གཞོན་སྐྱེས་ཚོ་ལ་ཡར་རོགས་བཅོས་བྱས་བེད་རྒྱག་རྒྱུ་བྱས་བྱས་དགོས་ཅོར་བ་དེ་ཚོ་གང་ག་ལོག་མ་བྱས་བྱས་བྱས་དེ་ལས་འདི་ནས་མར་དོན་བྱས་ལས་ཀ་ད་དེ་གས་གང་ག་དགོངས་པ་ཞུས་ཨ་ནི་འཚོ་བ་ད་དུ་སྟབས་བདེ་སྐྱེལ་དེ་འདྲའི་བྱས་བྱས་ཡིན་ན་ཁོ་ད་ག་འདྲ་དངོས་སུ་རང་ཕ་གིར་མར་དོན་བྱས་ང་འདིའི་བྱེད་སྟངས་འདི་ལ་ཡང་དགའ་པོ་མེད་ཅེས་བྱས་ཁ་ནས་ལབ་མ་ཐུབ་ཡིན་ནའི་ད་ག་འདྲ་འདི་ལྟར་ལྡོག་ཕྱོགས་ཀྱི་ལས་ཀ་བྱེད་མཁན་དེ་འདིའི་མིའི་གྲངས་ཀ་འབྱོར་བ་ད་རེ་ཙམ་གཉིས་ཙམ་ད་སྤྱི་ཚོགས་ག་གི་ནང་ཡིན་ནའི་དུས་ཚོད་ག་དུས་ཅིག་ཡིན་ནའི་ཡོང་གི་རེད་པ་འདི་འདྲའི་མིན་པ་བྱས་མང་པོ་ཞེ་པོ་ཅིག་ད་ག་འདྲ་མི་འབོར་གྱི་བརྒྱ་ཆ་རེ་གཅིག་ངེས་ཅན་རེ་གཅིག་སླེབས་བྱས་ཏེ་སླེབས་པ་འདི་ཁོ་རང་སྤྱི་ཚོགས་ཀྱི་སྣང་ཚུལ་ཆགས་བྱས། སྣང་ཚུལ་ཆགས་པ་འདི་ད་ཕ་མ་སྤུན་ཀྱག་དང་གཞོན་སྐྱེས་ཚོས་དོ་སྣང་བྱ་བཞིན་མ་ཟད་ཡིན་ན་རྒྱ་ནག་གཞུང་རང་གིས་སེམས་ཁྲལ་བྱེད་ཡག་གི་གནས་ཚུལ་ཆགས་འགྱུར་ཅིག་འདིའི་སྐོར་དུ་ཚོགས་འདི་ཡིན། ད་རིང་ངས་ཞུ་དགོས་ཡག་གི་གང་དག་གཞི་རྩ་འདི། ད་རིང་གི་བདུན་ཕྲག་འདི་ནང་ལོགས་ལ་ཡང Wall Street Journal ཟེར་འདིའི་གསར་ཤོག་འདིས། གནད་དོན་ད་ག་རང་སྐོར་ལ་ཡང་གནས་ཚུལ་རིང་པོ་ཅིག་རྒྱ་ནག་གི་ནང་ལ་ཡོད་པའི་གསར་འགྱུར་གྱི་བཀོད་མཁན་ཅིག་ཡིན་ན་རྒྱ་མི་ཕལ་ཆེར་རྒྱ་མོ་ཡིན་ས་རེད་ཅིག་དྲན་རྒྱུ་ཞིག་འདུག་བྱས་ཙང་ངས་གཙོ་བོ་དེ་གཞི་བཞག་བྱས་ཡིན་ན་ངོ་སྤྲོད་ཞུ་དགོས་བསམ་བྱུང། ད་ལྟ་རྩོམ་འདིའི་ནང་ལོགས་ལ་ཡང་རྩོམ་ཁོ་རའི་འགོ་བཙུགས་སྟངས་སྐོར་འདིར་སུ་བཞག་པའི་མཆན་བཞག་མིན་ན། རྒྱ་ནག་དམར་ཤོག་གཞུང་གིས་ཡིན་ན་ད་རེས་ཀྱི་རྒྱ་ནག་ནང་ལོགས་ཀྱི་གཞོན་སྐྱེས་ཚོ་ཡིན་ན་ལོ་རྒྱུས་ཀྱི་ཕུགས་བསམ་བཅངས་བྱས་ཡིན་ན་ལས་ཀ་ཧུར་ཐག་འབད་ཐག་བྱས་བྱས་མ་འོངས་པ་ད་རྒྱ་ནག་རྒྱལ་ཁབ་འདི་སྟོབས་ཆེན་རྒྱལ་ཁབ་ཅིག་འཛུགས་སྐྲུན་བྱེད་མཁན་གྱི་གྲ་སྒྲིག་བྱེད་རྒྱུའི་རེ་བ་བྱེད་དགོས་པ་རེད། ཨང་ཡིན་ནའི་ལན་ལི་ཅ་ཅ། ད་དུས་ཡིན་ནའི་ལན། ཁོ་རང་རྒྱན་ཤོག་ཉོས་བྱས་ད་རྒྱན་ཤོག་ཐོབ་རོགས་བྱས་ན། ཨང་ངས་འདི་སྔོན་ཁྱེད་ཅག་ཕྱི་རྒྱལ་ལ་ཡར་འགྲོ་དགོས་བསམ་བྱས་རྨི་ལམ་ཞིམ་པོ་ཞིག་བཏང་བྱས་བསྡད་ཡོད་རེད། ད་ཅིག་བཏང་བྱས་ན་མི་རྒྱན་ཤོག་ཉོས་རྒྱན་ཤོག་ཐོབ་བྱེད་དགོས་བསམ་བསམ་གྱི་རྨི་ལམ་ཉལ་དེ་ད། སྤྱི་ཚོགས་ག་ག་ཡིན་ནའི་རེད་འཛམ་བུ་གླིང་གི་ས་ཆ་ག་བ་ཡིན་ནའི་ལེ་ག་ས་ག་ལ་ཡོང་གི་རེད་ཡིན་ནའི་དེ་དམིགས་བསལ་ག་རེ་ཟེར་ན་ལི་ཅ་ཅ་ཟེར་དེ་ཁོ་རང་གི་བཤད་བྱ།

ཨ་ང་ཕལ་ཆེར་ཕྱི་རྒྱལ་ལ་ཡང་ཅིག་སྤོ་དགོས་བསམ་པའི་རེ་བ་ཅིག་ཡོད་ར་བ། འདི་ཉིད་གཉིས་སྒྲུབ་ཐུབ་དགོས་བསམ་པའི་རེ་བ་གི་ཚོར་བ་དེ་ཞེ་པོ་ཤུགས་ཆེན་པོ་སྐྱེ་གི་འདུག་དེ་སྐྱེས་དུས་སེམས་པའི་ནང་ལོགས་ལ་ཡང་སྐྱིད་སྣང་ཞིག་སྐྱེ་ཡོང་གི་འདུག་ཡིན་ན་ངས་དེ་རྒྱན་ཤོག་ཐོབ་ཡག་མེད་པ་དེ་ངས་གསལ་པོ་ཤེས་ཀྱི་ཡོད་ཟེར་བྱས་ཁོ་རང་ལབ་བཞག། གནས་ཚུལ་དེ་ནས་ཡིན་ངས་བྱས་ན་གལ་ཆེན་པོ་ཞིག་མཐོང་གི་འདུག་གསུངས་འདུག་དེ་ག་རེ་ཟེར་ན། རྒྱ་ནག་ནང་ལོགས་ལ་དེ་རིང་ཁ་སང་ད་ལས་ཀ་འགྲན་རྩོད་བྱས་བྱས་ལས་ཀ་འགྲན་རྩོད་ནང་ལོགས་ལ་རྒྱལ་ཁ་མ་ཐོབ་བྱས་བྱས་ཨང་ཁོ་གཡུགས་བཞག་བྱས་སྤྱིར་བཏང་གི་ལས་ལས་བཟོ་འདྲ་བྱས་བྱས་ལས་ཀ་དེ་བསྟེན་རྒྱུ་འདི་གཅིག་པོ་མ་ཡིན་པ། ནས་རྩོམ་འདི་ནང་མང་པོ་ད་ལོའི་ལོ་དེ་ལ་ཡང

གལ་སྲིད་ངས་ལས་ཀ་ཧུར་ཐག་བྱས་གལ་སྲིད་ངས་འབད་བརྩོན་ཧུར་ཐག་བྱས་པ་ཡིན་ན་ཨ་ང་བསླབ་གྲྭ་ཡག་པོ་ཅིག་ཚུད་ཡག་དང་ང་སློབ་སྦྱོང་ཡག་པོ་ཡོང་ཡག་དང་སློབ་སྦྱོང་ཡག་པོ་ཡོང་པ་ཡིན་ན་ལས་ཀ་ཡག་པོ་རག་ན་ང་རྒྱུ་ཆེན་པོ་ཆགས་ས་ཅིག་ཡོད་ར་བ་ད་སྤྱིར་བཏང་གི་ཁོ་རང་ཚོ་རྒྱ་མིའི་སྤྱིར་བཏང་གི་ཁོ་རང་བསམ་བློ་བཏང་སྟངས་དེ་སྲོལ་རྒྱུན་ཐོག་ནས་འདི་ཁོ་རེ་དོ་ང་ག་རེ་ཡིན་ན་ལས་ཐད་ཀར་ཐད་ཀར་གི་ཁོ་ཁེ་ཕན་གྱི་ཆེད་དུ་རང་བྱེད་ཁོ་རེ་བ་འདིའི་རྨི་ལམ་ནི་མི་འདུག་རེ་བ་ནི་མི་འདུག་ད་ཏི། འདི་ནི་སྤྱི་ཚོགས་ཀྱི་འབྲིང་རིམ་དང་འོག་ཏུ་བ་དེ་ཚོའི་མི་ཚོས་འདི་འདྲའི་ཀྱི་རྨི་ལམ་འདི་བཅང་ཡག་ཅིག་ཡོད་ར་བ་ད་ཡིན་ན་ལ་རྨི་ལམ་འདི་བཅང་ཡག་དེ་ཡིན་ན་དེ་རིང་ཁ་སང་ཡིན་ན་སྐྱོ་རུ་ཞེ་པོ་ཕྱིན་བྱས། གཙོ་བོ་དེ་ཡིན་ན་ད་རྒྱ་ནག་རྒྱལ་ཁབ་ཁྱོན་ཡོངས་ཁོ་རའི་དཔལ་འབྱོར་ཉམས་ཉེས་འགྲོ་དུས་ཙམ་པ་དཔལ་འབྱོར་ཉམས་ཉེས་ཕྱིན་པ་མཐོང་དུས་ཙམ་པ་དེ་སྔོན་ལ་ཡ། མི་སྒེར་སོ་སོའི་གནས་སྟངས་གང་འདྲ་ཡོད་མིན་མ་ལྟོས་པ་ཕལ་ཆེར་རྒྱལ་ཁབ་དེ་ཡར་ཡར་འགྲོ་གི་རེད་རྒྱལ་ཁབ་དེ་ཡར་ཕྱིན་པ་ཡིན་ན་དཔེ་ཅིག་བཞག་ན་མཚོར་བྱས་པ་ཡིན་ན་མཚོ་དེའི་ནང་ལོགས་ཀྱི་ཆུ་ཁོ་རང་མང་དུ་འགྲོ་གི་ཡོད་པ་ཡིན་ན་མཚོ་དེའི་ནང་ཡོད་པའི་ད་གྲུ་གཟིངས་ཆེ་ཆུང་ལ་མ་ལྟོས་པ་ཚང་མ་ལོག་ཡར་ཏིག་ཏིག་ཏིག་ཡར

ཁོ་རང་གི་རྩོམ་ཞིག་བྲིས་ཡོད་རྩོམ་འདིའི་ནང་ལོགས་ལ་ཡ་ད་ད་ལྟའི་རྒྱ་ནག་ནང་ལོགས་ཀྱི་ཞེ་པོ་ཅིག་འགྲན་རྩོད་ཆེ་བའི་གནོན་ཤུགས་ཆེ་བའི་སྤྱི་ཚོགས་འདིའི་ནང་ལོགས་ལ་ད་ང་མུ་མཐུད་འདིར་བསྡད་ནས་ཆོ་མི་འདུག་ང་ཁང་པའི་མི་དགོས་ང་མོ་ཊའི་མི་དགོས་ང་མནའ་མའི་མི་དགོས་དེ་ལས་ང་ལྷོད་ལྷོད་ཅིག་ཉལ་བསྡད་ཀྱི་ཡིན་ཞེས་བྱས་ད་ཁོ་ཚོས་ཉལ་བསྡད་ཟེར་དུས་ཁོ་ཚོས་རྒྱ་སྐད་ནང་ལ་ཐང་ཕིང་ཟེར་དང་ཁོས་ཐང་ཕིང་ཀྲུའུ་ཡི་ཞེས་བྱས་མ་ཉལ་བསྡད་ཡག་གི་རིང་ལུགས་ཞེས་བྱས་ཁོ་རང་གི་བསམ་བློའི་ལྟ་གྲུབ་རེད་དེ་དག་འཚོ་བའི་སྐྱེལ་སྟངས་ཅིག་ཡིན་ཞེས་བྱས་ཁོས་རྩོམ་ཞིག་བྲིས་ཡོད་ད་དེ་སྐབས་དེ་ཡིན་ན་རྩོམ་འདི་ལ་ཡ་རྒྱ་ནག་གི་གཞོན་སྐྱེས་དེ་ཚོས་དོ་སྣང་ཞེ་པོ་བྱུང་མ་ཟད་ཡིན་ན་ད་ཁོ་རང་གི་བཤད་པ་འདི་ལ་ཡང་ང་ཡི་ད་ག་རང་བསམ་ཚུལ་ད་ག་རང་ཡིན་ད་ང་ཡི་ད་ནས་བཟུང་བྱས་ཡིན་ན་འདི་འབད་བརྩོན་དང་འདི་གི་གང་གི་ཅིག་མེད་ད་དེ་ནས་མར་དོན་བྱས་སྤྱི་ཚོགས་ཀྱི་འགྲན་རྩོད་ཀྱི་ཅིག་ཡོད་ར་བ་ཁོ་རྟ་རྒྱུག་མི་རྒྱུག་ར་བྱེད་ས་ཡོད་ར་བ་འདིའི་ཁོའི་རུ་འདི་ནས་མར་དོན་བྱས་ཡིན་ན་འདིའི་ཟུར་ལ་ཡང་ང་ལྷོད་ལྷོད་ཅིག་བསྡད་ཀྱི་ཡིན་ཁྱོད་རང་ཚོ་ག་རེ་བྱེད་ཀྱི་ཡིན་ནའི་ཞེས་ཁྱོད་རང་ཚོ་ག་ཚོད་རྒྱུ་རྫིག་པོ་བྱེད་ནའི་བྱེད་རོགས་ཁྱོད་རང་ཚོ་ག་ཚོད་འགྲན་རྩོད་བྱེད་ཀྱི་ཡིན་ནའི་བྱེད་རོགས་ཞེས་བྱས་འདིའི་བསམ་བློ་བཏང་ཉན་དེ་ཡིན་ན་ཞེ་པོ་ཅིག་མང་ཆེ་བྱས་ཡིན་ན་སྐབས་དེ་ཡིན་ན་རྒྱ་ནག་གཞུང་རང་གིས་རྦད་དེ་གསར་འགྱུར་བརྒྱུད་ལམ་ཁག་ཐོག་ལ་ཡང་ཆེད་བརྗོད་ཞིག་དར་སྤེལ་བྱས་ཡིན་ན་བསམ་བློ་དེ་བཏང་སྟངས་དེ་ཞེ་དྲག་ནོར་འཁྲུལ་རེད་ག་རེ་ཟེར་ན་ད་རྒྱ་ནག་རྒྱལ་ཁབ་དེ་རྦད་དེ་ཡར་རྒྱས་འགྲོ་དགོས་ན་ད་གཞོན་ནུ་ཚོས་ནི་ཕྲག་པའི་སྒང་ལ་ཡང་ལས་འགན་དེ་ཡོད་རེད་ཨ་གཞོན་ནུ་ཚོས་འདི་བསམ་བློ་བཏང་ན་འགྲིག་གི་མ་རེད་ཟེར་བྱས་ཞེ་པོ་ཅིག་ག་ཚོད་རེད་ལས་འགུལ་བཟོ་འདྲ་མང་པོ་ཞིག་སྤེལ་བ་དེ་ལས་ད་ལས་འགུལ་དེ་སྤེལ་བ་དེ་ལ་ཡང་འབྲས་བུ་ཐོན་རྒྱུའི་ཚབ་ལ་ཡང་དེ་རིང་གི་རྩོམ་འདི་གཞིར་བཞག་བྱས་པས་ན་ད་ལྟའི་གནས་སྟངས་དེ་བས་ནི་སྡུག་རུ་སྡུག་རུ་ཕྱིན་ཅི་ལས་ཀ་གཡུགས་བཞག་བྱས་སྡོད་མཁན་འདི་ནི་མང་མང་འགྲོ་གི་ཡོད་ས་རེད། དཔེར་ན་ད་ལྟ་དེ Wall Street Journal གི་རྩོམ་དེའི་ནང་ལོགས་ལ་ཡ། Tsingyan ཟེར་མཁན་གྱི་ཁོང་ཚོ་ཞིབ་འཇུག་ཁང་ཞིག་འདུག་ཞིབ་འཇུག་ཁང་དེ་རྒྱ་ནག་ནང་ལོགས་ཀྱི་མི་དམངས་ལ་ཡ། སྐད་ཆ་དྲིས་པའི་སྐབས་དེ་འདིའི་ནང་ལོགས་ཀྱི་བརྒྱ་ཆ་དགུ་བཅུ་གོ་དྲུག་ད་ཧ་ལམ་བརྒྱ་ཆ་བརྒྱ་མན་ཙམ་བྱེད་ར། མི་ཚོས་ཟེར་བྱས་པས་ན་ཁོ་རང་ཚོའི་ངོ་ཤེས་པ་དང་གཡས་གཡོན་ལ་ཡོད་པའི་མི།

དེ་མ་ཟད། ཉིས་སྟོང་བཅུ་གསུམ་ལོ་ནས་ལོ་ལྟར་ཅིག་རྒྱ་ནག་ནང་ལོག་ལ་ཡ་ཆང་སའི་ཐོ་འགོད་ཡག་གི་གྲངས་ཀ་དེ་ཕྱིར་མར་གསལ་བསྒྲགས་བྱེད་ཀྱི་ཡོད་ས་རེད། དེ་བྱས་པ་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་དུ་ད་ལོ་དགུའི་རིང་ག་རེད་པ། ལོ་དགུའི་ནང་ལོག་ལ་ཡ་ཧ་ལམ་བརྒྱ་ཆ་ལྔ་བཅུ། བརྒྱ་ཆ་བཞི་བཅུ་ཞེ་དགུ་ཚེག་གསུམ། མར་ཉུང་རུ་ཕྱིན་ཤག།

རྒྱ་ནག་གི་དཔལ་འབྱོར་དང་དེ་ཚོར་ཤུགས་རྐྱེན་ཆེན་པོ་ཡོང་རྒྱུ་མ་ཟད་དེ་ལས་གལ་ཆེ་ཆེ་མིའི་བསམ་བློའི་གཏོང་ཕྱོགས་དང་དེ་འདྲའི་ཐོག་ལ་ཡང་ཁོ་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཆགས་བཞིན་ཡོད་ས་རེད། ད་གནས་ཚུལ་དེ་ལ་ཡང་སྣང་ཚུལ་དེ་ལ་ཡང་ཅིག་དབྱེ་ཞིབ་བྱེད་ཀྱི་ཡིན་ན་ཕྱོགས་མང་པོ་ཞིག་ནས་བྱེད་ཡག་འདུག་ག་ད་ང་རང་ཚོ་ནམ་རྒྱུན་བསམ་བཏང་གནང་དང་བྱས་པ་ཡིན་ན་ད་རེད་ད་དེ་རིགས་རྒྱ་ནག་ནང་ལོག་གི་ད་འདས་པའི་ལོ་ཉིས་སུམ་ཅུ་ཞིག་ནང་ལ་དཔལ་འབྱོར་ཡར་རྒྱས་ཞེ་པོ་ཕྱིན་སྤུ་གུ་དེ་ཚོ་སྐྱག་ལང་བཏང་ད་དེ་རིགས་དཀའ་ལས་ཁག་པོ་བྱེད་དགོས་དུས་འབད་བྱེད་མ་ཐུབ་བྱས་རྒྱལ་ལི་ཉན་པོ་བྱས་ད་ཕ་མར་བསྙེས་བྱས་དེ་དེ་སྐོར་བྱས་ལབ་ནས་མ་འགྲིག་པ་མི་འདུག་ཁོ་སྣང་ཚུལ་དེའི་ནང་ལོགས་ལ་ཡང་དོན་དག་འདིའི་ཆ་ཤས་དེ་གལ་ཆེན་པོ་བརྗོད་ཀྱི་བསམ་འདུག་ད་ཡིན་ན་ལས་ཕྱོགས་གཞན་པ་ཅིག་ནས་བསམ་བཏང་པ་ཡིན་ན་ད་དེ་ཡིན་ན་དངོས་གནས་བྱས་ན་ཁོ་ཆབ་སྲིད་ཀྱི་གནད་དོན་ཅིག་རེད་འདུག་ག་ཆབ་སྲིད་གནད་དོན་དེ་ག་རེ་ཟེར་ན། རྒྱ་ནག་གཞུང་དང་ལྷག་པར་དུ་ཞི་ཅིན་ཕིང་གིས་ད་རྒྱ་ནག་འདི་ད་ཁོ་རང་གི་དབང་སྒྱུར་འོག་ལ་ཡང་ཁོ་རང་གི་འགོ་ཁྲིད་འོག་ལ་ཡང་རྒྱ་ནག་རྒྱལ་ཁབ་དེས་རྒྱ་ལོ་བརྒྱ་ཕྲག་མང་པོའི་རྨི་ལམ་དེ་འབད་དེ་སྒྲུབ་ཐུབ་བྱས་རྗེས་འཛམ་བུ་གླིང་ནང་ལོག་སྟོབས་ཆེ་ཤོས་ཀྱི་རྒྱལ་ཁབ་དང་རྒྱ་ནག་ནང་ལོག་ལ་ཡ་ཚན་རིག་གསར་གཏོད་དང་ལས་ཀ་གསར་གཏོད་དང་ཅིག་ཞེ་པོ་བྱེད་ཀྱི་ཡིན་ད་ཧམ་སེམས་དང་ངར་རྒྱལ་དང་ཆེན་པོ་ཞེ་པོ་བྱས་ཁོ་འཆར་གཞི་ཆེན་པོ་ཞེ་པོ་ཅིག་ཡོད་རེད་པ་གདོང་ལེན་བྱས་རྗེས་འདིའི་ཆ་ཤས་ནང་ལོག་ལ་འཛུལ་རྗེས། དམིགས་ཡུལ་འདི་འདྲ་དང་རྨི་ལམ་འདི་འདྲ་ཅིག་སྒྲུབ་ཡག་ཆེད་དུ་འབད་བརྩོན་བྱེད་རྒྱུའི་ཚབ་ཏུ་ཡ་ང་འདི་ནས་མར་ཆ་ཚང་དོན་བྱས་ད་ང་ཕ་གིར་ཡ་ཁྲོམ་ལ་ཕྱིན་རྗེས་ང་འདི་ཞི་ཅིན་ཕིང་བཤད་པ་དང་རྒྱ་ནག་དམར་ཤོག་གཞུང་གི་བཤད་པ་འདི་ག་འདི་ལ་ཡ་ང་འདོད་པ་མི་འདུག་འདི་ལ་ཡ་ང་ངོ་རྒོལ་ཡོད་ཅེས་བྱས་སྐད་རྒྱབ་འདི་འདྲ་བྱེད་མ་ཐུབ་ཡིན་ན་ལས་ང་ཡིན་ན་ཁུ་ཁུ་སིམ་པོའི་ནང་ནས་ཁོའི་ཆུ་རྒྱུན་དང་ཁོ་ཚོའི་གཅིག་གི་རྦ་རླབས་ཅིག་ཡོད་རེད་པ་འདིའི་ནང་ལོག་ནས་མར་དོན་བྱས་ང་རང་དེ་ཁུ་ཁུ་དེ་ཡ་ད་འདི་ནང་དུ་ཁྱོད་རང་མཉམ་དུ་འགྲོ་གི་མེད་ཅེས་ལབ་ཡིན་ན་ད་ཁ་རང་ཁོར། ཅིག་ངོ་ལོག་ཅིག་རེད་འདུག་ག་དེ་ངོ་ལོག་དེ་ཡིན་ན་ངས་ད་གིན་ཞུས་པ་ནང་བཞིན་བྱས་ཅིག་ཕྱི་ལོག་ཕྱིན་སྐད་འབོད་བྱས་པ་དང་འདི་འདྲ་གི་སྐད་སྒྲ་ཡོད་པའི་ངོ་རྒོལ་མ་རེད་ངོ་ལོག་འདི་ཡིན་ན་ཁོ་ཁུ་སིམ་སིམ་བྱས་བྱས་ཡིན་ན་ངོ་ལོག་བྱེད་ཀྱི་ཡོད་བྱས་ཡིན་ནའི་ལས་ཁོ་ངོ་ལོག་འདིའི་ནུས་པ་ཡོད་རེད་པ་ཕྱི་ལོག་ཕྱིན་བྱས་སྐད་བརྒྱབ་བྱས་ངོ་ལོག་བྱས་པ་དང་ཀྱི་ནུས་པ་འདི་ཡིན་ན་ཕལ་ཆེར་འདྲ་འདྲ་ཡོད་སྲིད་རེད་དེ་འདྲ་སོང་ཙང་དེ་དེ་རིང་དེ Wall Street Journal གསར་ཤོག་འདིའི་ནང་ལོག་ལ་ཡ་ཧྲེན་ཀྲེན་ལ་ཡོད་པའི་བུ་མོ Amy Yan ཟེར་མཁན་ལོ་ཉི་ཤུ་རྩ་བདུན་བྱས་པ་ཞིག་འདུག་ཁོ་རང་སྐད་ཆ་བཤད་དུས་ཁོ་རང་གི་ལབ་ཤ་ཏང་ནི་དེ་རིང་ཁ་སང་ཡིན་ན་ང་ཚོ་ཉལ་བྱས་བསྡད་ཡ་ཞོར་བ་དེ་ཡིན་ན་ད་ལྟའི་བཙན་ཤེད་ཆེ་བའི་སྤྱི་ཚོགས་འདི་ལ་ཡ་ཕར་རྒོལ་དང་ངོ་ལོག་དངོས་མེད་ཀྱི་ཐོག་ནས་བྱས་པ་ཅིག་རེད་ཅེས་ཁོ་རང་གི་ལབ་ཤག་ད་ངས་གཅིག་བྱེད་ཙམ་པ་དེ་དངོས་གནས་རེད་བསམ་གྱི་འདུག་ད་ལྟའི་ཁོང་ཚོའི་བྱེད་སྟངས་སྦྱོར་བ་འདི་ཡིན་ན་དོན་དངོས་ཐོག་ལ་ཡ་ངོ་ལོག་ཅིག་རེད་ད་ཡིན་ན་ངོ་ལོག་དེ་སྐད་སྒྲ་དང་དེ་ག་གས་མེད་རྒྱུ་ཀྱི་ཐོག་ནས་ཡིན་ན་ངོ་ལོག་བྱེད་རྒྱུ་ཅིག་རེད་བསམ་གྱི་འདུག། འདི་དང་དུས་མཚུངས་ཀྱི་རྩོམ་འདི་བཀླགས་པའི་སྐབས་དེ་ཡང་ང་རང་གི་བསམ་ཚུལ་ཅིག་འདི་ག་རེ་ཟེར་ན་ཨ་འདི་རྩོམ་འདི་གའི་ནང་ལ་བྲིས་ཤག་དེ་རིང་ཁ་སང་ཡིན་ན་རྒྱ་ནག་ནང་ལོགས་ད་འདི་ལས་ཀ་གཡུག་ཤག་ཅེས་དེ་ཉན་དེ་མུ་གུ་འབྱོར་བ་དེ་ཚོ་མང་པོ་ཞེ་པོ་ཅིག་འདི་བྱེད་ཀྱི་འདུག་ད་ལས་ཀའི་ནང་ལོགས་ནས་འགྲན་རྩོད་འདི་ནས་མར་ཐོན་དོན་ཅིག་ཡིན་ན་ཁོང་ཚོའི་ནང་གི་མི་མང་པོ་ཅིག་ཡུན་ནན་གི་བལ་ཏ་ལི་ཟེར་དོ་ཕྱིན་བྱས་ཏ་ལི་ཟེར་ཉན་འདི་གྲོང་ཁྱེར་དེ་འདི་རེད་ད་དེ་སྔ་དེ་ན་ཐེངས་མ་གཅིག་གཉིས་འགྲོ་མྱོང་ང་རང་སྔོན་མ་ཨ་འདི་བོད་ཆེན་ནས་ས་དམ་དེ་འཇང་ས་དམ་དང་ཐག་ཉེ་པོ་ཡིན་པའི་གྲོང་ཁྱེར་གཅིག་རེད་འདི་ན་སྔོན་མ་མི་རིགས་ཁོང་ཚོས་ད་པའེ་ནི་པའེ་ཙུ་པའེ་ཙུ་ནས་སོང་མི་རིགས་འདི་ཡིན་ན་རྒྱ་མི་རང་མ་རེད་སྔ་མོ་ད་ལྷ་ས་རྡོ་བ་ལ་ཡ་གཅིག་གིས་དངུལ་རྡུང་ང་ཡོང་ཉན་མང་པོ་ཞེ་པོ་ཅིག་ད་འདི་རྒྱུད་ཀྱི་མི་དེ་ཚོ་མང་པོ་ཞེ་པོ་ཅིག་སླེབས་བསྡད་ད་སྔ་མོ་སྔ་མོ

རླུང་རླབས་རིགས་གསར་པ་འཆར་བསྡད་ཡོད་ས་རེད་ད་ལྟའི་རླུང་རླབས་དེ་ནི་གཅིག་ཞི་རྒོལ་གཅིག་མཉམ་དུ་འབྲེལ་བྱས་མཐུད་བྱས་ཡོང་རྒྱུ་འདྲ་ཤག་ལས་ཀ་གཡུག་བཞག་དུས་ཙམ་པ་ད་ང་གཅིག་བྱེད་དགོས་སྐོར་ང་གཅིག་བྱེད་དགོས་ཐོན་པ་ངས་དེ་ཡིན་ན་ད་རྒྱུན་དུ་ཡིན་ན་རྒྱ་མིའི་སྔ་མོའི་ཅིག་ལྟ་གྲུབ་དང་དེ་ག་དུས་ཡིན་ན་ལས་ད་སྐབས་ཐོག་སྐབས་ཐོག་གི་ཁོང་ཚོའི་ཁེ་ཕན་ཆེད་དུ་དངུལ་ཡིན་ནས་རྒྱུ་ཡིན་ནས་དབང་ཆ་ཡིན་ནས་འདི་ཚོའི་ཆེད་དུ་བྱེད་དགོས་སྐོར་བ་དེ་གས་ཚང་མ་གཡུག་བཞག་བྱས་དེ་མ་ཡིན་པ་ཅིག་ཡིན་ཨ་ནི་གང་ལྟར་འཚོལ་ཡ་དང་ང་ཟེར་ཉན་སུ་རེད་ཟེར་སྦྱོར་བ་ད་གང་ལྟར་ཆོས་ཕྱོགས་ཀྱི་བསམ་བློའི་ཐོག་ནས་ཅིག་ལྟ་གྲུབ་ཐོག་ནས་བསམ་བློ་བཏང་སྦྱོར་བ་འདི་ཡིན་ན་ཤུགས་ཆེར་ཞེ་པོ་ཕྱིན་ཤག་ཅེས་བྱས་ཨ་ནི་ཨ་འདི་རྩོམ་འདིའི་ནང་བྲི་ཡག་བྱས་པ་ཡིན་ན་ཧ་ལམ་འདི་ད་ག་རེ་དང་འདྲ་པོ་འདུག་ཟེར་ན་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་འདྲ་བ་ལ་ཡ་ད་ཨ་མི་རི་ཀའི་དམག་ཆེན་གཉིས་པའི་རྗེས་ལ་ཡ་དཔལ་འབྱོར་ཡར་རྒྱས་ཕྱིན་བྱས་མི་ཐོག་གསར་པ་འདི་ད་དཔལ་འབྱོར་གནས་སྟངས་འདི་ཡིན་ན་འདི་སྔོན་གྱི་མི་ཐོག་སུ་ལའང་མ་བྱུང་བ་ཞིག་དཔལ་འབྱོར་རག་གི་ཡག་པོ་ཅིག་གི་གནས་སྟངས་ཅིག་བ་ལོ་ཡ་བྱུང་དུས་ཙམ་པ་ཆིག་སྟོང་དྲུག་ཅུ་རེ་གྲངས་འདྲ་བ་ཨ་མི་རི་ཀའི་ནང་ལོགས་གཞོན་སྐྱེས་ཚོ་སྒང་ག་ལོག་ད་ལས་ཀ་གཡུག་ཤག་སློབ་གྲྭ་གཡུག་ཤག་མང་པོ་ཅིག་རྒྱ་གར་དུ་ཨ་ཕྱིན་སཱ་དྷུ་བྱས་བོད་པའི་ནང་པའི་ཆོས་བྱས་འགོ་བཙུགས་འདི་འདྲ་བྱས་ད་ཨ་མི་རི་ཀའི་ཁྱོན་ཡོངས་ལ་ཡ་ཤུགས་རྐྱེན་ཞེ་པོ་ཐེབས་ཏེ་ད་ལས་འགུལ་རིགས་ཆེན་པོ་ཞེ་པོ་ཆེན་པོ་རེད་འདི་དང་ཏིག་ཟིག་འདྲ་བ་འདུག་ཅེས་ཟེར་གྱི་འདུག་ཨ་གལ་སྲིད་འདི་འདྲ་བྱུང་ཡོད་པ་ཡིན་ན་ད་ངས་བྱས་ན་ཁོ་རང་ཚོ་རྒྱ་མི་རིགས་ངོས་ནས་བྱས་པ་ཡིན་ན་ད་རེས་འདི་ཁོང་ཚོས་ལས་ཀ་དེ་ཚོ་གཡུག་བཞག་བྱས་རྒྱ་ནག་གི་དཔལ་འབྱོར་དང་འཛུལ་ཟོག་ཤུགས་རྐྱེན་ཐེབས་ཐོག་སྐབས་རེ་གཅིག་བྱས་ནས་ཆབ་སྲིད་ཐོག་ནས་ཞི་ཅིན་ཕིན་གྱི་ད་ལྟའི་བཤད་གྲྭ་ཡ་ལི་ཡ་ཁོང་ཚོས་དགྲ་ལན་དང་ངོ་ལོག་གི་ཆབ་སྲིད་ཀྱི་རྣམ་པ་ཞིག་ཏུ་ཡང་འགྲོ་གི་རེད་དེ་ཚོ་ལས་གལ་ཆེ། ད་རྒྱ་མི་ཚོ་དང་གཞི་ནས་འཚོ་བའི་གནས་སྟངས་དང་འགྲོ་འདུག་གང་ལ་ཡར་རྒྱས་འགྲོ་ཙམ་པ་འདི་སྔོན་གྱི་མི་ཚོ་དང་དང་མི་འདྲ་བསམ་བློ་གསར་པ་ཞིག་འཆར་བྱས་ཁོང་ཚོས་མི་ཚེའི་འཚོ་ཐབས་ཡིན་ན་རེད་གང་འདྲ་ཡིན་ན་རེད་འདི་སྔོན་གྱི་རྒྱ་མིའི་མི་རིགས་ནང་ལོགས་ལ་མ་བྱུང་པ་ཅིག་གསར་པ་ཞིག་ཡ་གཅིག་གཅིག་བྱས་ནས་འགོ་ཞིག་ཚུགས་ཡོད་སྲིད་གསུངས་འདུག་འདི་ཡོད་པ་ཡིན་ན

འདི་སྐབས་ཀྱི་ལས་འགུལ་ནང་ཞུགས་ཡོད་ནའི་མེད་ནའི་དང་ཁྱོན་ཡོངས་ཀྱི་སྤྱི་ཚོགས་སྐོར་ལ་ཤུགས་ཆེན་ལྡན་ཅན་དང་བསམ་བློ་རྣམ་པ་སྣ་ཚོགས་དང་བསམ་བློ་གཏིང་ཟབ་ཟབ་དང་ཨང་ལྷག་པར་དུ་ནང་ཆོས་དང་དེ་ཚོ་གང་ག་ལོག་ཁ་ཆེ་དང་ཡེ་ཤུ་དང་དེ་ཚོ་ལྟར་འཇིག་རྟེན་བསྐྲུན་པ་པོ་འདི་སྤྱི་ཁོག་ཡོད་ཀྱོག་གི་ཆོས་ལུགས་མ་ཡིན་པའི་ཆོས་ལུགས་གཞན་པ་འདི་འདྲ་གི་ལ་ཡང་བསམ་བློ་བཏང་ཡང་དང་དེ་ཚོའི་ཚོགས་ལ་ཡང་གོ་ལ་ཡང་དང་དེ་ཚོ་གང་ག་ལོག་ལ་ཡང་ནི་ངས་ཆེས་ནུས་པ་ཆེན་པོ་ཞེ་པོ་ཅིག་བཏོན་ཡོད་རེད་འདི་འདྲ་སོང་ཙང་གཅིག་བྱས་ན་ད་རེས་ཁ་རྒྱ་ནག་ནང་ལོགས་ལ་ཡང་གཞོན་སྐྱེས་ཚོས